འདི་སུའི་མངལ་དུ་རྫོགས་ཀྱི་བུ་གའི་བདག་མངལ་གྱི་ཞལ་དབུ་སྟོང་པ་དུ་འདོར་བ་སོགས་སྲེག་བགྱི་ལ་བའི་ཞི་གནས་དུ་ཧོན་ཏུ་རང་རྒྱུད་ལ་འཁྲུངས་ཚར་ངེས་ཀྱི་མ་རེད། མདོར་ན་ཡེ་མཐའ་བརྟུལ་ན་བདེན་པ་སོགས་རྗེས་གཅོད་རྟེན་འབྲེལ་གྱི་ཁུ་རུ་འོན་དེ་འདྲ་བའི་བུ་གའི་བདག་ཞི་ལོག་ནས་བཟོད་དེ་ལོག་རིམ་པར་ཅི་ལྟར་མངལ་འདི་བཞེས་ནས་དེ་ནས་ང་ཚོ་ལ་ལོག་འདི་འདྲའི་ཞེ་སྡང་མ་སུས་གོ་ཡོད་རོ། ད་ཕྱིས་སུ་དེ་ནི་བུ་གའི་དཔལ་འབྲི་སྟངས་ཀྱི་དཔྱད། དེ་ནི་བུ་གའི་བར་སར། རྣམ་འཇོག་པ་ནང་གི་ཉམས་སུ་བླངས་ནས་ཉམས་ལེན་གྱི་རྟོགས་པ་རང་རྒྱུད་ལ་འཁྲུངས་ནས་དེ་ནི་མ་བཟོད་དགོས་རོ། དེ་ག་ཚེ་ང་ཚོ། མ་ཁྱིམ་ཤེས་ངོ་དེ་ཚེ་ང་ཚོ་སེམས་ཁྲལ་དགོས་མ་རེད། ད་ང་ཚོ་སོ་སོ་གི་མ་མཇལ་བར་རུང་ངོ་འདྲེ་མ་དོ་རོ། པེ་ཤ་ན་སུའི་ཇོ་ཨཱ་ནུ་རྗེས་སུ་ལོ་ལེགས་བཀའ་ནོ་དུ་ད་སེམས་ཁྲལ་ཁྱི་ནི་ཡང་མ་རེད་ཉམས་ལེན་ག་ཚོད་བཟོ་ན་ཡོད་ད། དེའི་ཚོད་ཀྱི་རྟོགས་པ་ཏན་ཏན་རང་རྒྱུད་ལ་སྐྱེ་ཀྱི་ཡོད་བརྒྱ་ཆ་བརྒྱ་ཐོབ་ན་ཐོབ་ཁྱད་ཚེ་ད། ད་འདི་ཚོ་ཡག་པོ་ལྟ་རོ། དེ་ནི་སོམ་ཉི་ཞུགས་དགོས་སོམ་ཉི་ཞུགས་དགོས་ཟེར་ཡོད་མ་རེད་དེ་ནི། ད།

སྒོམ་པ་དེ་ཡང་སྒོམ་དེ་ཡང་སྒོམ་རྣམ་དག་ཡིན་པ་དེ་ག་རེ་རེད་ཟེར་ན་སྒོམ་པ་རྣམ་དག་དེ་བྱིང་བ་དང་རྨུགས་པ་དང་རྒོད་པ་ལས་ཡར་སངས་པ་ཞིག་དང་དེ་ལས་ཕར་བྲལ་བ་ཞིག་དགོས་ཀྱི་རེད་མི་སྲིད་བྱིང་བ་ཕྲ་མོ་སྒོམ་རེད་བསམས་ནས་བསྡད་བསྡད་བ་ཡིན་ན་དེ་ནི་འགྲིག་གི་མ་རེད་ཟེར་དེའི་ཚ་དེ་སྒོམ་རྣམ་དག་རེད་ཡོད་མ་རེད་ཟེར་དེའི་ཚ་རྗེ་རིན་པོ་ཆེ་གི་ཕི་གེ་གཞུང་ནས་གསུངས་དེ་ཡ་གི་སྒོམ་གི་རྣམ་གཞག་དེ་ཞུས། སྒོམ་པ་རྣམ་དག་བྱིང་རྨུགས་མུན་པ་སངས་ཚེ་འདི་བ་བྱིང་བ་ཅི་དེ་ནས་རྨུགས་པ། འོ་བྱིང་རྨུགས་མུན་པ་ལས་ཡར་སངས་ནས། རེ་བ། དེ་ལས་ཡར་བྲལ་ནས་དེ་ལ་གནས་དེ་དེ་དེ་དེའི་གནས་སྐབས་དེ་ལ་ནི་སྒོམ་རེད་བསམས་ནས་དེ་དེ་དེ་དེ་ནི་སྒོམ་ཡར་རྒྱས་ཀྱི་འགྲོ་གཞི་མེད་དང། འོ་དེ་ནི་འགྲོ་གཞི་མེད་ཡིན་ཙང་སྒོམ་རྣམ་དག་རེད་ཡོད་མ་རེད། དེ་ཚ་རྗེ་རིན་པོ་ཆེ་གི་ཡུལ་ནས་གསུངས་དེ་ཡ་གི་སྒོམ་དེ་ག་རེ་ཡིན།

དེ་སྙེད་དེ་སྙེད་ཀྱི་འདུན་པ་བཞི་ནི་དེ་འདྲ་བའི་དེ་སྙེད་ཀྱི་འདུན་པ་དེ་ལ་དེ་ནི་དེ་ནི་ཏིང་ངེ་འཛིན་ལ་བཙལ་འབྲི་རྫོགས་དགར་བ། དེའི་ཚེ་དེ་སྙེད་དུ་མེད་ན་བཙལ་འབྲི་ཡོང་གི་མ་རེད། དེ་སྙེད་ཞུས་ན་ག་ལས་ག་ལས་དེ་ནི་བཙལ་འབྲི་ལས་དགར་བ། དེའི་ཚེ། དེ་སྙེད་དུ་འདུན་པ་དང་བཙལ་འབྲི་གཉིས་ཁ་ཁ་འཇོག་དགོས་རེད་ད། དེའི་ཚེ། དེའི་ཚེ་དེ་ལ་བསྣན་པ་ན་རྩོལ་བ་གོ་བཙལ་འབྲི་སོགས། སྦྱར་ན་ག་རེ། འདུན་པའི་རྒྱུ་བདེ་བ་དང། ས།

ཐ་མ་འབྲས་བུ་ཤིན་སྦྱངས། མ་དེ་ཡི་ཙང་རྒྱུ་དང་འབྲས་བུ་གཉིས་ཏེ་དོན་དག་གཉིས་ལ་བཞོ་ཞེས་གདའ། རྒྱུ་དང་འབྲས་བུ་གཉིས་ཏོག་གོ་བྱས་ཏེ། རྒྱུ་དང་པོ་དད་པ་དེ་རེད། འབྲས་བུ་གཞན་པ་གང་ག་ཞིག་ཏུ་དད་པའི་འབྲས་བུ་དུ་རེད། དད་པ་དེ་ནི་མ་ལ། ཏིང་ངེ་འཛིན་གྱི་ཡོན་ཏན་མཐོང་བའི་སྒོ་ནས་དད་པ་སྐྱེས་པ་ལ་བརྟེན་ནས་དེ་ནི་འདུན་པ་སྐྱེ་གི་རེད་དེ་ནི་བརྩོན་འགྲུས་སྐྱེ་གི་རེད་རྩོལ་བ་སྐྱེ་གི་རེད་རེད་བ་བརྩོན་འགྲུས་སྐྱེ་གི་རེད་དེ་ལ་དེ་ནི་ག་རེ། དེ་ནི་ཤིན་སྦྱངས་སྐྱེ་གི་རེད་དེ་ཚོ་གང་ག། ཕྱི་མ་གསུམ་པོ་དེ་དད་པའི་འབྲས་བུ་ཨེ་ཡིན།

བརྒྱད་དང་བརྒྱད་འདྲ། བརྒྱད་དུ་བཞི་དུ་བརྒྱད་པ་དང་ཟེར་བརྒྱད་དུ་ཟླ་འདྲི་ཚར་བ། ད་བཞི་དུ་བརྒྱད་པ་དེ་སྔི་ཕྱི་ཚེ་བཞི་བརྒྱད་འཇུ་བ་དེར། སྔི་ཕྱི་ཚེ་ཞུ་བརྒྱད་འཇུ་བ་དེ་ཉེས་པ་རེད། ཉེས་པ་དེ་གི་གཉེན་པོ་ལ་བཞི་བརྒྱད་འཇུ་གི་དུས་དང་འཇུ་གི་མི་དུས་ཤི་བཞི་དེ་དེ་ནི་གཉེན་པོ་ཆགས་པ་རེད། དེ་སི་གཉེན་པོ་རེད་ཟེར་ན་སྔི་ཕྱི་ཚེ་བཞི་བརྒྱད་འཇུ་མི་འཇུ་བཞི་བརྒྱད་འཇུ་བ་དེ་གི་གཉེན་པོ་རེད། བ་ལྟ་སྟེ་ང་ཚོ་སལ་ལ་བཞག་ར་བཟོ་གི་ཞེས་ཟེར་བ། གཉིས་གཅིག་གི་གནས་ག་ལ་ཏི་ངེ་འཛི་གོ་བ་གི་དུས་ན་ངས་སལ་དེ་གནས་ག་ལ་ཞི་བ་འཇུ་ཞི་བ་ཡོང་གི་དུས་འདུག་རྒས་པ་ཡོང་གི་དུས་བལྟས་ཚེ་བལྟས་ཚེ་སལ་གི་ཟི་སྐྱིད་ནས་ང་ཚོ་ནས་མ་བཟོ་ན་བཞག་ར་ཞེས་ཟེར་ལ་སྐྱེ་བ་བཟོ་གི་རེད། ཤི་ཤི་ཟེར་དེར་ཕ་ཤི་བ་བཤད་གི་རེད། ཨོ་ད་ངས་སལ་དེ་ཞི་བའི་ཤུགས་ལ་ཕ་འགྲོ་ཤི་ངུ་ཟོག་ཟོག་ལོངས་ཚོས་ན་ལོངས་ཚོ་ཞི་བའི་སྙིང་པོ་བསྟད་གི་རེད།

སའི་སྣ་དང་འཇུག་པའི་སྟོང་ཉུང་དེ་འགོག་གི་རེད་ད་སའི་སྣ་དང་འཇུག་འོད་ཟེར་ལ་སའི་ག་རེ་ཡིན་ད། རྩིབས་ཀྱི་སྣེ་ནས་རེད་བ། བྱིང་བ་དང་བརྒལ་བ་གཉིས་དུ་འཕྲོ་བའི་ཚེ་སའི་སྣ་དང་འཇུག་པའི་གོ་ད་སྟོང་ཉུང་ལ་འགོག་གི་རེད་ཟེར་སྟོང་ཉུང། ཧ་གོ་ས་ར། འོ་དེ་ད་འགོག་ན་དེ་ནི་བཞི་བརྒྱའི། ག་ཚ་སའི་འཕྲུལ་གྱི་མ་རེད། དེ་སྨྲས་ནོ། ད་ལྟ་དེ་ཅི། ད་དེ་ཉིད་ལས་དམིགས་པ་བརྗེད་པར་མ་གྱུར་དང་བྱིང་དང་རྒོད་པ་རྟོགས་པ་དང་དེ་སྤོང་མངོན་པར་འདུ་བྱེད་དང་ཞི་ཚེ་རྣལ་དུ་འཇུག་པའོ་ཞེས་གསུངས་པའི་ཕྱིར་ཟེར་ད་དེ་ཉེས་པ་ཕྱི་མ་བཞིའི་གཉེན་པོ་བཞི་སྟེ་དེར་བདག། ད་ལམ་ངོ་སྐྱེ་མི་དགོས་ཨ། ག་རེ་ཟེར་ན་ཡིན་ཏེ་དབུས་མཐའ་ལས། ཉེས་པ་ལྔ་ཡི་གཉེན་པོ་འདུ་བྱེད་བརྒྱད་བསྟེན་པའི་སྒོ་ནས་ཞི་གནས་སྒྲུབ། ད་ཉེས་པ་ལྔ་ཡི་གཉེན་པོ་འདུ་བྱེད་བརྒྱད་བསྟེན་ཚེ་ཉེས་པ་ལྔ་དེ་ཧ་གོ་དགོས་རེད་བ། ཉེས་པ་ལྔ་དེ་ག་རེ་ཞོག།